ཡུལ་ལི་དང་ནི་ག་ན་ས་ཐོབ་བཅུག་ཅེས་ནི་གཞན་ཡང་གྲོང་མི་ཀུན་ནི་ནང་ང་དཀར་དཀྱིལ་ལི་ཤེས་རིག་གི་སྐོར་ལ་རྒྱུས་ཆ་ཅེས་ཡིན་ནོག་མོལ་ཏེ་ནོག་དེ་བོ་ནི། ཁ་སྦང་ཀུན་ལ་དཀར་དཀྱིལ་ལི་ཤེས་རིག་སྣ་ཚོགས་ཤིག་གཟིགས་ར་ཕུལ་ཅེས་སི་ཇོ་གཅིག་ག་སྤྲོ་ཟུར་མཛད་ཅེས་དང་མོལ་ཏེ་ནོག་ཨག་གླིང་ནི་ཨུ་རྒྱན་གླིང་དགོན་པའི་བཀའ་བརྒྱུད་བླ་མ་རྣམ་ཐར་དང་དྭགས་པོ་རིན་པོ་ཆེ་མཆོག་གི་ཞལ་ལུང་མན་ངག་ཆོས་རྗེ་ཇོ་གཅིག་ག།

ཡུལ་ལི་ནང་ང་ཨེམ་པོག་སི་ནད་དི་འགོག་ཐབས་སི་གྲ་སྒྲིག་གི་ཐོག་ག་སྲིད་བློན་ནི་པིན་སི་པལ་སི་ཀི་རེ་ཏི་རྒྱ་ཆེན་ལྡན་ནི་ཚོགས་པ་ཞིག་གི་སྐབས་བསྐྱར་ཞིབ་མཛད་དེ་ནོག་ཁོང་ངིས་སྲིད་བློན་ན་རེན་དར་མོ་དི་ཨེམ་པོག་སི་གནས་ལུགས་སི་སྐོར་ལ་ཆད་མེད་ལ་གཟིགས་རྟོག་ལེན་ནིན་བཞུགས་ས་མཛད་མཁན་ནི་སྐོར་ལའང་བཤད་ད་མཛད་དེ་ནོག་ཚོགས་པའི་ནང་ང་ཌོག་ཊར་མི་ཤྲས་རྒྱལ་ཁག་ཀུན་ལ་གལ་ཏེས་ཨེམ་པོག་སི་ནད་ཅིག་གི་ངོ་རྟགས་ཆ་ན།

སུམ་ཅུ་སོ་ལྔ་རིགས་ཡུལ་གང་པའི་ནང་ཡོད་དེ་ནོག་ཌོག་ཊར་མི་ཤྲས་ཨེམ་པོག་སི་འགོག་ཐབས་དང་སྨན་དཔྱད་དི་སྐོར་དང་ནད་དི་རྟགས་དང་ངོ་རྟགས་ཀུན་ནི་སྐོར་ལ་བཤད་ད་མཛད་དེ་ནོག་ཚོགས་པའི་ནང་བཤད་མཁན་ནང་བཞིན་དག་སའི་རིང་ལ་ཨེམ་པོག་སི་ནད་པ་རྒྱ་གར་རི་ནང་ཅིག་གང་མེད་པ་ཡིན་ནོག་དག་སའི་བརྟག་དཔྱད་དི་ནང

རག་ཤ་བན་དན་ཡང་ན་མིང་པོ་དང་སྲིང་མོའི་འབྲེལ་བཟང་གི་དགའ་སྟོན་འདི་རིང་རྒྱ་གར་གང་པའི་ནང་ང་བརྩི་ཡ་མཛད་དེ་ནོག་ཨི་ཞག་ག་སྲིང་མོ་ཀུན་ནིས་མིང་པོ་ཀུན་ནི་ལག་ཚིགས་སི་ཀ་ཚོན་མདོག་ཅན་ནི་ར་ཁི་ཞུས་ཏེ་སྐུད་པ་སྐར་ཅེས་སི་སྲོལ་ཡོད་དེ་ནོག་ཡང་ཁོང་ཁམས་བཟང་དང་མི་ཚེ་སྐྱིད་པོ་ལུས་ཤེས་སི་སྨོན་ལམ་མཛད་ད་ནོག་ལན་ལ་མིང་པོ་ཀུན་ནིས་རང་རང་ངི་སྲིང་མོ་ཀུན་སྐྱོབ་སྟེ་འབོར་ཅེས་ལ་ཁ་ཆད་མཛད་ད་ནོག་ཡང་རྟེན་འབྲེལ་ལི་ཚུལ་ལ་སྐུ་སྐྱེས་སྩལ་ལ་ནོག།